ད་དགེ་ལུགས་ཕྱོགས་ཀྱི་ད་ཡང་འཆམ། དཔེ་གཙོ་བོ་དེ་ཨ་ནི། དམ་ཅན་ཆོས་རྒྱལ་ཡབ་ཡུམ་དང་ཨ་ནི་དྲེགས་པ་ཕོ་བརྒྱད་མོ་བརྒྱད། དེ་བྱས་རྗེས་དཔེ་འཆམ་ཞེ་པོ་ཅིག་གི་སྤུས་དག་པོ་ཡོད་པ་ཡིན་ཙང་ཨ་ནི་རྒྱལ་བ་སྐལ་བཟང་རྒྱ་མཚོ་ནས་བྱས་རྗེས་ཨ་ནི། དེའི་གི་ད། འཆམ་འདི་ཨ་ནི། ཚུ། རྣམ་རྒྱལ་གྲྭ་ཚང་ལ་བཙུགས་པ་གནང་བྱས། དེ་ནས་བྱས་རྗེས་ད་རྒྱལ་བ་སྐལ་བཟང་རྒྱ་མཚོ་ནས་ཨ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ། དུས་ཟིང་མ་བྱུང་བར་དུ་ད་གང་དག་ཅིག།

གཅིག་གི་དོན་གྱིས་ཡིན་ན་དང་དོན་གཅིག་དེ་ངན་ལ་ན་མ་ག་ཅང་ཟེ་ཤ་ལི་ཨ་ནི་གར་སོ་རེ་ཁྱམས་ཀྱི་གེ་གེ་ནས་ཨ་ནི་ཁྱམས་ཅང་ཀུ་ཡེ་གཅིག་དང་ཨ་ནི་གས་ཆི་ཤོ་དེ་ནང་གི་དོན་གྱིན་དེ་ཨ་ནི་ཅི་གར་སོ་རེ་དབང་ལུང་ཨ་ནི་བསྙེན་པ་ལ་ཞུགས་ཀུ་ཡེ། མཐའ་མ་མ་བྱུང་ན་ལས་རུང་ལས་རུང་ཞུགས་དགོས་ཡས། ད་ག་ནང་བཞིན་གྱི་འཆམ་གལ་ཆེ་འཁྲབ་མཁན་རྣམ་པ་ཚོ་ལ་དཔེར་ན་དམ་ཅན་ཆོས་རྒྱལ་རེད་དེ་གལ་ཏེ་འཁྲབ་པ་རྣམ་པ་ཚོ་ལ་ཨ་ནི་དཔེ་གོང་ས་སྐྱབས་མགོན་ཆེན་པོ་རང་ནས་ཨ་ནི་ཅིག་ཁྲུས་གསོལ་རབ་གནས་དེ་འདྲ་གནང་གི་ཡོད་སུ་འདུག་དཔེ་གལ་ཆེན་པོ་ཞེ་པོ་ཅིག་ད་དེ་ང་ཚོ་འཆམ་འཁྲབ་ཟེར་དགོས་རེད་མ་གཏོགས་སྤྱིར་བཏང་རོགས་དེ་ད་བསྟན་སྲིད་ཀྱི་ཞབས་རིམ་རང་རེད་ཤག། ད་འཆམ་པ་རྐང་འཁྲབ་གནང་མཁན་དེ་ཞིབ་ཞབས་དོན་དེ་སྙིང་བསྡུས་རོགས་ཞུ་བ་ཡིན་ན་ཨ་ནེ་ཨ། ཆོས་རྒྱལ་ཡབ་ཡུམ་གཉིས་ཨ་ནེ་དྲེགས་པ་ཕོ་བརྒྱད་མོ་བརྒྱད། ཨ་ནེ་ཞྭ་ནག། ཉི་ཤུ་རྩ་གཉིས་ཨ་ནེ་དུར་བདག་བཞི། ཨ་ནེ་ཤ་བ། ཨ་ནེ་ད་ག་ནང་བཞིན་གི་ཨ། ཧྭ་ཤང་དང་ཧྭ་ཕྲུག་བྱས། ཨ་ནེ་ཨ། ཐམས་ཅད་མཁྱེན་པ་ཨ་ནེ་ཨ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་ནས་ཨ་ནེ། དགུ་གཏོར་སྐུ་ལ་བཅུག་གནང་བས་ཨ་ནི་མགོན་པོ་ཚེ་རིང་འཆམ་ང་ཚོ་སྤོ་ལགས་ཟེར་གྱི་རེད་ལ། ཨ་ནི་ད་ག་ནང་བཞིན་ད་ཅིག་དབུ་མཛད་དང། ཨ་ནི་གསུང་བཟང་རྣམ་པ་ཚོ་ཨ་ནི་ད་རྔ་པ། ད་དཔེ་དེ་ཉིན་གང་གྲྭ་ཚང་གི་དཔེ་ཧ་དཔེ་མཚན་ཐོ་དང་པོ་ཡན་ཆད་ནས་ཨ་ནི་ད་དགུ་གཏོར་ཐོག་ལ་མཉམ་ཞུགས་གནང་བྱས་དཔེ་ཞེ་པོ་ཅིག་གི་ད་གལ་ཆེན་པོ་དང། ཨ་ད་བསྟན་སྲིད་ཀྱི་ཞབས་རིམ་འོ་དེ་འདྲ་བྱེད།

གསུང་སྲོལ་གཅིག་ལ་ཨ་ནེ་ང་རང་ཚོ་ཚད་མེད་བཞི་མཚོན་དོན་དང། ཨ་ནེ་སྤྱི་ཡོངས་ཀྱི་ཆ་ནས་ང་རང་ཚོ་དུར་བདག་དེ་ད་གང་དག་ཅིག་དུར་བདག་གི་འབག་ཡིན་ནའི་རེད་ཨ་ནེ་ད་ག་ནང་བཞིན་འཆམ་ཆས་ཐོག་ནས་ཅིག་མཁྱེན་ཐུབ་ཡས་ཀྱི་ཅིག་མི་རྟག་པ་མཚོན་ཡས།

ད་ཞྭ་ནག་དེ་འཆམ་གྱི་ལོ་རྒྱུས་སྙིང་བསྡུས་རུ་ཞུས་པ་ཡིན་པ་ཡིན་ན་ད་ཞྭ་ནག་དེ་ཕྱོགས་གཅིག་ནས་ད་འཆམ་ཡོད་པའི་དགོན་སྡེ་ཡོངས་རྫོགས་ནང་ལ་ད་ཞྭ་ནག་གི་འཆམ་དེ་འཁྲབ་སྲོལ་ཅིག་ཡོད་རེད། དེ་གའི་ལོ་རྒྱུས་ཕར་ཐག་རིང་ས་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་ད་ཁྱེད་ཀྱི་ལྷ་ལུང་དཔལ་གྱི་རྡོ་རྗེ་ནས་བྱས་བྱས་ད་དེ་འདྲའི་ལོ་རྒྱུས་མང་པོ་གསུང་རྒྱུ་ཡོད་རེད་དོ། ཨ་ནི་ཡིན་པ་ཡིན་ན་ད་དེ།

དེའི་ཤ་འཆམ་དེ་ཤ་བའི་འཆམ་དེ་སྤྱིར་བཏང་ད་ཅིག་ལོ་རྒྱུས་མང་པོ་ཅིག་ཡོད་པ་ནང་ནས་ད་ངས་ཞུ་བའི་དེ་ད་ཅིག་འཁྲབ་པ་གནང་སྟངས་ཀྱི་དེ་རུ་ཞུས་པ་ཡིན་ན་ད་དེ་ཤ་བའི་ཅིག་རྭ་ཅོ་གཉིས་དེ།

བདག་བསྐྱེད་རེད་དཀྱིལ་འཁོར་རེད་དེ་ག་ཡོངས་རྫོགས་རྫོགས་པ་དེ་ཨ་ནི་ཐ་མ་དེ་ཨ་ནི་བས། སྟོང་ཉིད་ངང་དུ་དེ་མ་ཐིམ་འགྲོ་ཡ་གི་ཨ་ནི། དེའི་མཚོན་དོན་ཡིན་པ་རེད་དོ་བ་ན། འོ་དེ་འདྲས་གསུང་གི་འདུག། ད་གཏོར་རྒྱག་གྲུབ་པ་ད་ག་ཨ་ནི། སྐུ་གཞོགས་རྣམ་པ་ཚོ་བསྐྱར་དུ་ཡ་ཨ་ནི་རྩེ་གི་ད། གྲྭ་ཚང་གི་ཚོགས་ཁང་གྲྭ་ཚང་གི་ཚོགས་ཁང་དེའི་མཚན་ལ། ནི་གསང་སྔགས་དགའ་ཚལ་ཞུ། ཨ་ནི་ཡ་གསང་སྔགས་དགའ་ཚལ་ལ་ཡ་ཆུ་སྣང།